མེད་པ་ཡིན་ད་ཡ་གིས་དེ་ལ་མེད་པ་བཞག་ན་ཆོག་ཆོས་རྟག་ཏུ་གྲུབ་བ་ཟིག་ཡ་ད་གོ་མ་གི་ཡ་རེད་བ། འོ་ན་བསྒྲུབ་བྱ་ཡ་རྟགས་སུ་སླེབ་གི་རེད་ཟིག་ཡ་བ་རེད་བ། གང་ཟག་གི་ལྟ་བའི་དཀར་བོའི་རྟག་གཅིག་རང་དབང་ཅན་གྱི་བདག་དེ་ག་རེ་ཟེར་ན་དེ་ཁོ་ན་ཉིད་དུ་མེད་པ་ཟིག་ཡ་གོ་གཟུང་རྒྱུ་དེ་ལ་ཡོད་པས་མ་ཁྱབ་པ་ཡིན་ད་གོ་དེ་ཁོ་ན་ཉིད་དུ་མེད་ཟིག་ཡ་གོ་ཏག་ཏག་བཞག་ཆོག་གི་འདུག་བ། སྐྱེ་བ་ད་ཕྱིན་མ་སྐྱེས་པའི་ཕྱིར་ཟིག་ཡ་གོ་ལ་ཡིད་ཇི་ལྟ་ཁོ་རང་ཡོད་ན་ཡང་ཁོ་ཡོད་ན་ཡོད་པས་ཁྱབ་ཀི་མེད་པ་ཡིན་ད་དེའི་བདག་ཁོ་རང་རང།

རེད་པ། ག་རེ་བསྒྲུབ་བྱའི་ཆོས་དེ་དངོས་ཀྱི་བསྒྲུབ་བྱའི་ཆོས་སུ་གང་བཟུང་རྒྱུ་དེ་རྟགས་ཡང་དག་གི་ཆོས་ཅན་བཟུང་རྒྱུ་ཡོད་རེད་བ་ཁོ་གཉིས་གཉིས་མོ་དེ། ཁྱད་གཞི་དང་ཁྱད་ཆོས་ཡིན་པ་ཁོ་རང་ཁོ་རང་གི་གནས་ཚོད་ཀྱི་ངོས་ནས་ཁྱད་གཞི་དང་ཁྱད་ཆོས་ཟུང་དུ་གནས་མཁན་གྱི་ནི་ཆོས་ཅན་ཟེར་ཡས་གཅིག་དང། འོ་དེ་འདྲའི་གཅིག་དང། གནས་ཚོད་ལ། དེ་ཁོ་རང་ཁྱད་གཞི་དང་ཁྱད་ཆོས་ཟུང་དུ་མ་གནས་ཀྱང་ཟེར་བློ་ཡི་ངོར་ད་ལྟ་ཆོས་ཅན་རྣམས་བཟུང་བའི་བྱེད་པ་ཆོས་ཅན་མ་རེད་ཁ་ས་ཁྱད་ཆོས་འདི་རྣམས་ལ་བཟུང་བའི་བྱེད་པ། བློ་ཡི་ངོར་ནི། རྟགས་ཀྱི་དགག་བྱའི་ཆོས་དང་བསྒྲུབ་བྱའི་ཆོས་གཉིས་མོ་དེ།

རྟགས་ཡང་དག་གི་ཆོས་ཅན་ཡིན་ན་གཞི་གྲུབ་པས་ཁྱབ་ཟེར་རྟགས་ཡང་དག་ཡིན་ན་ཆོས་ཅན་གཞི་གྲུབ་པས་མ་ཁྱབ་ཟེར། ཅིག་གསུང་བ་ར་བ། རྟགས་ཡང་དག་ཡིན་ན་ཆོས་ཅན་གཞི་གྲུབ་པས་མ་ཁྱབ་རྟགས་ཡང་དག་གི་ཆོས་ཅན་ཡིན་ན་གཞི་གྲུབ་པས་ཁྱབ་གསུང་བ་ར་བ། ད་དེ་ཁལ་དུ་འདི་དེ་ནང་ལ་དེ་ཁས་ལེན་ན་འགྲིག་གི་མ་རེད་དེ་ལ་ཡང་དགག་པ་བཏང་གནང་འདུག་ཨང། རེད་པ། འོ་དེ། རྟགས་ཡང་དག་ཡིན་ན་ཆོས་ཅན་གཞི་གྲུབ་པས་ཁྱབ་ཟེར་ཡས་ཁོ་ཆོས་ཅན་ཁོ། དོན་སྟེང་ནས་གྲུབ་པའི་ཁྱད་གཞི་དང་ཁྱད་ཆོས་ཀྱི་ཟུང་དུ་གྲུབ་མཁན་གྱི་ནི་ཆོས་ཅན་གཅིག་ལ་བསམ་བློ་བཏང་ནས་དེ་ཡིན་པས་ཁྱབ་ཟེར་ན་འགྲིག་གི་མི་འདུག། མི་འགྲིག་སྟེ།

དེ་ནི་འགྲིག་གི་མི་འདུག་སྒྲ་རྟོག་ལ་སྣང་བ་རེད་ལབ་ན། དེ་རང་ད་ཅིག་འགྲིག་མདོག་ཁ་པོ་རེད། ཡིན་ན་ཡང་ཕ་གི་ལས་ཡག་མ་རེད། དངོས་ཀྱི་བསྒྲུབ་བྱ་ལ་མེད་པ་ཁོ་རང་སླེབས་བསྡད་ཡ་ར་ཕ་གས། གང་ཟག་རང་དབང་བ་ཆེ་བྱས་ཟེར་བ་མེད་དེ་སླེབས་ཚར་དུས་ས་དེ་ཨ་ནི་རྩོད་གཞི་ཆོས་ཅན་ལ་གཞི་གྲུབ་པ་ཞིག་བཞག་ན་ཨ་ནི་ཚོགས་དོན་དེ་བསྒྲུབ་བྱ་མ་ཡིན་པ་ཆགས་འདུག་ཟེར་ཁོ་རེ་གང་སླེབས་འགྲོ་བ་ད་ཡིན་དུས་ས་དེའི་སྣང་བ་དེ་བཞག་གི་ཡོད་པའི་སྐད་ཆ་ར་བ་དེ་འདྲ་སོང་ན་དེ། ཆོས་ཅན་གཞི་གྲུབ་པས་ཁྱབ་སྟེ་དེའི་ཆོས་ཅན་དེ་དོན་སྟེང་ནས་གྲུབ་པའི་ཆོས་ཅན་མེད་ན་ཡང།

ཨོ་དེ་འདྲའི་བདེ་བ་མི་འདུག་བ་ག་རེ་བྱས་ན་བདེ་བ་རང་མི་འདུག་བ། ཨོ་ད་དེ་འདྲའི་ཡར་བྱས་ནི་ད་ཨ་ལི། གང་ཅི་རྙོག་དྲ་མང་སེ་སེ་ཞིག་འདུག་དེ་ན། དེ་ནི་དེ་འདྲ་སྐབས་སུ་བབ་པ་དེའོ་ཁྱབ་བྱེད་འགལ་དམིགས་ཀྱི་རྟགས་ཡིན་ཟེར་འདི་ཨ་ལི་དེ་གངས་ཅན་ཚིག་འདི་འགྲོ་ས་མ་རེད་བ། འགྲོ་ས་མ་རེད་དེ་འདྲ་ཟེར་མི་དེ་ཁོ་ན་ཉིད་ཡིན་རྒྱུ་རེད་ཟེར་མི་དེ་ཁོ་ན་ཉིད་བསྡུས་པ་སློབ་དཔོན་ཞི་བ་འཚོས་རྩོམ་པ་གནང་ར་བ། ཡིན་ན་ཡང་འདི་ཁོ་ག་རེ་རེད་ཟེར་ན་སྤྱིར་བཏང་ཚད་མའི་གཞུང་དང་འགྲོ་སྟངས་གཅིག་པ་གཅིག་རྐྱང་གཅིག་གསུང་དགོས་ས་རེད་བ་ཁོང་རང་གསུང་སྟངས་གོ་བྱེད་ས་འདི་འདུག་བ། འགལ་བའི་ཆོས་ཀྱིས་གཏན་ཚིགས་ནི། ཁྱབ་པར་རུང་བ་མ་ཡིན་ནོ། རེད་བ། སྐྱེ་བ་མེད་ཕྱིར་རྟགས་རེད། དབང་ཕྱུག་ནི་ཟེར་དབང་ཕྱུག་སྤྱི་ཙམ་པ་མ་བཞག་པ་ཞིག་རྟག་དངོས་ཀྱི་དབང་ཕྱུག་དེ་བཞག། སྐྱེ་བ་ཅན་གྱི་རྒྱུ་མ་ཡིན་ཟེར་བསྒྲུབ་བྱའི་ཆོས་གོ་བཞག་ནམ་མཁའ་ཡི་ནི་པདྨོ་བཞིན་ཟེར་མཐུན་དཔེ་གོ་ལ་བཞག། འོ་འདུག་སེ་རེད་ད་ཡིན་དུས་སང་ཨ་ནི། དངོས་རྒྱུའི་ཁར་སོ་རྟག་དངོས་ཀྱི་དབང་ཕྱུག་དེ་ཆོས་ཅན་ཨ་ནི། སྐྱེ་བ་ཅན་གྱི་རྒྱུ་མ་ཡིན་ཏེ་ཟེར་སྐྱེ་བ་ཅན་ཟེར་དུས་ད་སྒྲ་ལ་སོགས་པ་སྐྱེ་བའི་ཁར་སོ་དུས་སུ་དངོས་པོ་དེ་དག་གི་རྣམ་འགྱུར་དེ་དག་གི་རྒྱུ་མ་ཡིན་ཏེ་མ་སྐྱེས་པའི་ཕྱིར། འོ་ད་འདིའི་དཀའ་འགྲེལ་ནང་ལ། གང་སྐྱེ་བ་མེད་པ་དེ་ནི།